དེ་རིང་ནས་བཟུང Brisbane ནང་ཉིན་གསུམ་གྱི་སྒོ་རྒྱག་དམ་བསྒྲགས་དེ་མཇུག་སྒྲིལ་གྱི་ཡོད་འདུག་འོན་ཀྱང་ཉིན་བཅུ་བཞི་རིང་རང་ཁྱིམ་ནས་ཕྱིར་ཐོན་སྐབས་ཁ་རས་བསྣམས་དགོས་པ་དང་ཁང་པའི་ནང་དུ་འཛོམས་དུས་སྐབས་ཁ་རས་གྱོན་དགོས་པ་ཡིན་འདུག Queensland མངའ་སྡེའི་བློན་ཆེན་ལྕམ Annastacia Palaszczuk མཆོག་གིས་འབྲེལ་ཡོད་ས་ཁུལ་གྱི་གནས་སྡོད་མི་མང་རྣམས་དང་ཚོང་རིགས་ཆེ་ཆུང་ཡོངས་ཀྱིས་བསམ་ཤེས་གནང་བར་ཐུགས་རྗེ་ཆེ་ཞུས་ནས་ཁོང་མོས་གསུངས་དོན། Queensland ནང་གནས་སྡོད་མི་མང་རྣམས་ལ་གཏམ་བཟང་ཞུ་ཡ་ལ། ང་ཚོ Easter སྲུང་བརྩི་ཞུ་ཆོག་པ་ཡིན། ཁྱེད་རྣམ་པ་རང་ཉིད་ཀྱི་ནང་མི་དང་དུས་ཚོད་སྐྱིད་པོ་ཞིག་བཏང་གནང་རོགས། ང་ཚོ་ཚང་མ་ལ་སེམས་འཚབ་ཆེན་པོ་བྱུང་ཡོད་ཀྱང་མི་རེ་ངོ་རེས་འགན་ཁུར་བླངས་ནས། འབྲས་བུ་བཟང་པོ་ཞིག་ཐོན་ཐུབ་པར་མངའ་སྡེའི་འགོ་ཁྲིད་ཡིན་པའི་ཆ་ནས་དགའ་སྤོབས་ཆེན་པོ་འདུག་རྣམ་པ་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། གནས་སྐབས་རིང Queensland ནང་ཁང་པའི་ནང་དུ་མི་སུམ་ཅུ་ལྷག་མཉམ་འཛོམས་མི་ཆོག་པ་དང་དེ་བཞིན་སྤྱི་དམངས་འཛོམས་སར་ཞབས་བྲོ་འཁྲབ་མི་ཆོག་པ་རེད་འདུག་ཡང་སྨན་ཁང་དང་རྒན་གསོ་ཁང་དབང་པོ་སྐྱོན་ཅན་ལྟ་སྐྱོང་ཁང་དེ་བཞིན་བཙོན་ཁང་སོགས་ནང་ཕྱི་མི་ཐུག་འཕྲད་ཡོང་མི་ཆོག་པ་དང་ཟ་ཁང་དང་ཚིག་ཇ་ཁང་ཆང་ཁང་སོགས་ནང་འགྲུལ་པ་ཡོངས་རྫོགས་རྐུབ་སྟེགས་ཐོག་སྡོད་དགོས་པ་ཡིན་འདུག། Queensland མངའ་སྡེའི་སྤྱི་ཁྱབ་འཕྲོད་བསྟེན་འགན་འཛིན་ལྕམ Jeannette Young མཆོག་གིས། སྤྱིར་སྒོ་རྒྱག་དམ་བསྒྲགས་དེ Brisbane ཁུལ་ཁོ་ནར་བྱས་ཡོད་ཀྱང་གནས་སྐབས་ཀྱི་དམ་བསྒྲགས་རྣམས Queensland མངའ་སྡེའི་ནང་ཡོངས་ཁྱབ་ཡིན་ཞེས་ཁོང་གིས་གསུངས་དོན། དེ་རིང Brisbane གྲོང་ཁྱེར་ནང་སྒོ་རྒྱག་དམ་བསྒྲགས་མཇུག་བསྒྲིལ་རྗེས། དེར་གནས་སྡོད་མི་མང་ཡོངས་མངའ་སྡེ་གཞན་དུ་བསྐྱོད་ཆོག་གི་ཡོད་དུས། ཁོང་ཚོའི་མཉམ་དུ་ནད་དེའི་ཉེན་ཁ་ཡང་མཉམ་འགྲོ་བྱེད་ཀྱི་ཡོད། ཉེན་ཁ་ཆུང་ཆུང་ཡིན་ན་ཡང་ང་ཚོ་ཚང་མའི་བདེ་འཇགས་ཆེད་ཉིན་བཅུ་བཞིའི་རིང་དམ་བསྒྲགས་འགའ་ཤས་ཤིག་མུ་མཐུད་གནས་དགོས་པ་ལམ་སྟོན་བྱས་ཡོད། ཡང New South Wales དང ACT དེ་བཞིན Northern Territory གསུམ་གྱིས Brisbane ནས་ཡོང་མཁན་རྣམས་ལ་འགྲུལ་བཞུད་དམ་བསྒྲགས་ལྷོད་ཡངས་བཏང་ཡོད་པ་རེད།

དེ་བཞིན Lismore སོགས་ནང་དམ་བསྒྲགས་བསྐྱར་དུ་གསལ་བསྒྲགས་གནང་ཡོད་འདུག་མངའ་སྡེའི་བློན་ཆེན་ལྕམ Gladys Berejiklian མཆོག་གིས་མངའ་སྡེའི་ས་མཚམས་སྒོ་ཕྱེ་ཡོད་ཀྱང་འགྲུལ་བཞུད་གནང་མཁན་ཡོངས་ཀྱིས་ཉེན་བསམ་གནང་རོགས་ཞེས་ཁོང་མོས་གསུངས་དོན། New South Wales མངའ་སྡེའི་འབྲེལ་ཡོད་ས་ཁུལ་ཁག་ནང་ད་བར་མི་མང་པོ་ཞིག་གུང་གསེང་བསྐྱོད་ཐུབ་ཡོད། དེ་ཡང། མངའ་སྡེ་གཞན་གྱི་ས་མཚམས་སྒོ་བརྒྱབ་ནས་ང་ཚོའི་མངའ་སྡེའི་མི་མང་རྣམས་བསྐྱོད་མི་ཆོག་པའི་དམ་བསྒྲགས་བྱེད་སྐབས་ས་ཁུལ་དེར་མི་མང་པོ་ཞིག་གུང་གསེང་བསྐྱོད་ཡོད། ལྷག་པར་དུ Easter སྐབས་ཚོང་རིགས་མང་པོ་ཞིག་ལ་གོ་སྐབས་བཟང་པོ་ཞིག་ཡིན་པས་ངའི་རེ་བ་ལ་གནས་སྟངས་སྡུག་རུ་མ་འགྲོ་བའི་རེ་བ་བྱེད་ཀྱི་ཡོད། ཨོས་ཏྲེ་ལི་ཡའི་ནང་ཏོག་དབྱིབས་ནད་འགོག་སྨན་ཁབ་ཀྱི་འཆར་གཞི་རིམ་པ་དུས་ཐོག་ཏུ་ལག་བསྟར་གནང་མི་ཐུབ་པས་མི་མང་གི་ཁྲོད་དུ་གཞུང་ལ་གདེང་ཚོད་ཇེ་ཉུང་འགྲོ་བཞིན་ཡོད་པ་མ་ཟད། དབུས་གཞུང་དང་མངའ་སྡེའི་གཞུང་བར་གནད་དོན་དེའི་ཐོག་རྩོད་རྙོག་འགྲོ་བཞིན་ཡོད་འདུག་ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་བློན་ཆེན་སྐུ་ཞབས Greg Hunt མཆོག་གིས་ཏོག་དབྱིབས་ནད་འགོག་སྨན་ཁབ་དུས་ཐོག་ཏུ་བརྒྱབ་མི་ཐུབ་པ་དེ་ཁ་གཡོག་རེས་བྱེད་ཀྱི་མེད་པ་དང་མངའ་སྡེ་གཞུང་གི་ངོས་ནས་གནད་དོན་དེའི་ཐད་ཕྱག་ལས་ཡག་པོ་གནང་གི་ཡོད་ཚུལ Seven Network ལ་གསུངས་དོན།
མངའ་སྡེ་ཡོངས་ལ་སྨན་ཁབ་དང་འབྲེལ་བའི་རོགས་སྐྱོར་བྱེད་ཐུབ་པའི་ནུས་པ་ཡོད་ལ། མངའ་སྡེ་ཚང་མས་གཟའ་འཁོར་བཅུ་གཉིས་ཅན་གྱི་འཆར་གཞི་ཞིག་བཏིང་ཡོད། འཆར་གཞི་དེ་དང་མཐུན་པར་སྨན་ཁབ་འགྲེམས་སྤེལ་བྱས་ཡོད། ད་བར་མངའ་སྡེ་ཡོངས་ཀྱིས་ཕྱག་ལས་ཡག་པོ་གནང་ཡོད་ལ། ཁོ་ཚོས་འགན་ད་ལྟ་ལས་ལྷག་པར་འཁྱེར་འདོད་ཡོད་པ་ནི་རྗེས་སུ་ཡི་རང་འོས་པ་ཞིག་རེད། ཡང་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་སྐུ་ཞབས Anthony Albanese མཆོག་གིས་གཞུང་གི་ངོས་ནས་སྨན་ཁབ་འཆར་གཞི་ལག་བསྟར་སྐོར་ཕྱི་གསལ་ནང་གསལ་དགོས་ཞེས་ཁོང་གིས་གསུངས་དོན། ཨོ་སྟྲེ་ལི་ཡའི་མི་དམངས་ཡོངས་ལ་སྨན་ཁབ་དེ་མ་བརྒྱབ་བར་ང་ཚོ་ཚང་མར་ནད་དེ་སླར་ཡང་ན་བའི་ཉེན་ཁ་ལས་གྲོལ་ཐབས་མེད་པས་སྒོ་རྒྱག་དམ་དྲག་བྱེད་དགོས་པའི་ཉེན་ཁ་མུ་མཐུད་ཡོང་ངེས་རེད། དེར་བརྟེན། གཞུང་གི་ངོས་ནས་འཆར་གཞི་ལག་བསྟར་ཡག་པོ་བྱེད་དགོས་ལ། དེའི་སྐོར་མི་མང་ལ་ཕྱི་གསལ་ནང་གསལ་འགྲེལ་བརྗོད་བྱེད་དགོས། གནས་ཚུལ་དེ་ནི SBS གི་གསར་འགོད་པ Peggy Giakoumelos ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།